ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། Australia ཡི་ནང་རང་བྱུང་ཁོར་ཡུག་གི་རྣམ་པ་སྣ་ཚོགས་དང་ས་ཆ་ཡི་ཁྱད་ཆོས་ནང་ལྟད་མོ་ལྟ་བ། ཤིང་ནགས་ཁྲོད་གོམ་པ་བརྒྱབ་ནས་འགྲོ་རྒྱུ་ནི་ཐབས་ལམ་ཡག་ཤོས་ཤིག་ཆགས་ཡོད། ཡིན་ན་ཡང་ཡུལ་སྐོར་སྤྲོ་འཆམ་པ་དང་གསར་དུ་འབྱོར་བའི་ཡུལ་སྤོ་བ་དེ་ཚོས་ཨོ་སི་ཁྲུ་ལི་ཡ་ཡི་ནང་རྒྱལ་ཡོངས་སྤྱི་གླིང་ཁག་དེ་ལྟ་བུ་ཡི་གཞི་རྒྱ་ཆེན་པོ་ཞིག་ཡོད་པ་སོགས་སེམས་ལ་འཁོར་གྱི་མེད་པ་རེད། གང་ལྟར་ཁྱེད་རང་ས་ཆ་ཐག་རིང་དང་ཡང་ན་མི་མེད་ལུང་སྟོང་དེ་འདྲ་འགྲོ་སྐབས། ཁྱེད་རང་གིས་འཆར་གཞི་ཆུང་ཆུང་ཞིག་བཟོས་པ་ཡིན་ན་ཉེན་ཁ་མེད་པས་མ་ཚད། ཤིང་ནགས་ནང་གོམ་པ་བརྒྱབ་ནས་འགྲོ་སྐབས་སྐྱིད་པོ་དང་ཁེ་ཕན་མང་པོ་ཞིག་ཡོང་གི་ཡོད་པ་རེད། རང་བྱུང་ཁོར་ཡུག་དང་ཤིང་ནགས་གསེབ་ཏུ་གོམ་པ་བརྒྱབ་ནས་འགྲོ་བ་ནི་ཨོ་སི་ཁྲུ་ལི་ཡའི་ནང་དར་སྲོལ་ཆེ་བའི་གུ་ཡངས་སྤྲོ་སེང་གི་བྱེད་སྒོ་ཞིག་ཆགས་ཡོད། ཡིན་ན་ཡང་ཡུལ་ལྗོངས་ཀྱི་ཁེ་ཕན་ནི་ཚད་བཀག་ཡོད་པ་ཞིག་མ་རེད་ཅེས Walking SA ཞེས་ཨོ་སི་ཁྲུ་ལི་ཡ་ཡི་ལྷོ་ཕྱོགས་མངའ་སྡེའི་ནང། ཡུལ་སྐོར་སྤྲོ་འཆམ་དང་རང་བྱུང་ཁོར་ཡུག་ཁྲོད་དུ་གོམ་འགྲོས་སོགས་གོ་སྒྲིག་བྱེད་མཁན་གྱི་ཚོགས་པ་ཞིག་གི་འགན་འཛིན

ཁྱེད་རང་ས་ཆ་དེ་ལ་འགྲོ་སྐབས་དགོས་མཁོ་ག་རེ་ཡོད་མེད་སོགས་འཆར་གཞི་བཟོ་དགོས་པ་རེད་ཅེས་གསུངས་འདུག། ཨོ་སི་ཀྲུ་ལི་ཡ་ཡི་ལྷོ་ཕྱོགས་མངའ་སྡེ་ཡི་ནང་ཤིང་ནགས་གསེབ་ཏུ་གོམ་པ་བརྒྱབ་ནས་འགྲོ་བར་གོ་སྒྲིག་གནང་མཁན་གྱི་ཚོགས་པ་དེ་ཡི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཨན་ཏྲོ་གོ་བན་ལགས་ཀྱིས། ལོ་གཅིག་གི་ནང་ཤིང་ནགས་གསེབ་ཏུ་གོམ་པ་བརྒྱབ་ནས་འགྲོ་བའི་ནམ་དུས་དེ་ག་དུས་ཡིན་མིན

ཁོང་གིས་ཨོ་སི་ཁྲུ་ལི་ཡ་ཡི་ནང་རྒྱལ་ཡོངས་སྤྱི་གླིང་མང་ཆེ་བ་ལ་ས་ཁྲ་ཧ་ཅང་ཡག་པོ་ཡོད་པས་ཁྱེད་རང་ག་པར་འགྲོ་དགོས་མིན་བལྟ་རྒྱུ་ལས་སླ་མོ་ཡོད་པ་རེད་དེས་ཁྱེད་རང་ས་ཆ་ག་པར་འགྲོ་དགོས་མིན་འཆར་གཞི་བཟོ་ན་ཧ་ཅང་ཡག་པོ་ཡོད་པ་རེད་ཅེས་གསུངས་འདུག་ཤིང་ནགས་གསེབ་ལ་མྱུལ་བཞུད་སོགས་འགྲོ་བར་དྲ་ཐོག་ནས་རྒྱུན་ཤེས་དང། གནས་ཚུལ་ངོ་སྤྲོད་མང་པོ་ཞིག་ཡོད་པ་དཔེར་ན། aussiebushwalking dot com ཞེས་པའི་དྲ་ཚིགས་དེས་ཤིང་ནགས་གསེབ་ལ་གོམ་པ་བརྒྱབ་ནས་འགྲོ་མཁན་ཚོ་ལ་ས་གནས་ཀྱི་མིང་དང་ངོ་སྤྲོད་གནས་ཚུལ་མཁོ་སྤྲོད་བྱེད་ཀྱི་ཡོད།

ཡང Tripintentions dot org ཞེས་པའི་དྲ་ཚིགས་དེའི་ཐོག་ལ། ཁྱེད་རང་ཤིང་ནགས་ཁྲོད་དུ་གོམ་པ་བརྒྱབ་ནས་འགྲོ་རྒྱུ་ཡི་འཆར་གཞི་རྣམས། དྲ་ཐོག་ཏུ་འཇོག་ས་བཟོས་ཡོད་པས་མ་ཚད། ཁོང་ཚོ་ལ་ཁྱེད་རང་གི་འབྲེལ་གཏུག་བྱེད་ས་ཡང་གཏོང་ཆོག་གི་ཡོད་པ་རེད། རྒྱུན་དུ་ཁྱེད་རང་ཤིང་ནགས་གསེབ་ལ་གོམ་པ་བརྒྱབ་ནས་འགྲོ་སྐབས་མཚམས་རེར་དུས་ཚོད་ཏག་ཏག་ལ་ཕྱིར་ལོག་མི་ཐུབ་པ་དེ་འདྲ་ཡོང་སྲིད་པས། ཟ་མ་དང་ཆུ་ངེས་པར་དུ་མཉམ་དུ་ཁྱེར་དགོས་ཀྱི་ཡོད་པ་རེད། མ་ཚད་ས་ཆ་ཁུག་ཀྱོག་དེ་འདྲ་ལ་འགྲོ་སྐབས། སྟབས་བདེའི་སྨན་བཅོས་ཡོ་ཆས་དེ་འདྲ་ཡང་མཉམ་དུ་འཁྱེར་རྒྱུ་གལ་ཆེན་པོ་ཆགས་ཡོད་པ་རེད། གཞན་ཡང་ཚོགས་པ་ཁག་དཔེར་ན Outdoor Council of Australia དང་ཡང Bush Walking Leadership South Australia སོགས་ཀྱིས་ཁོང་ཚོ་ཡི་དྲ་ཚིགས་ཐོག་ནས་ཁྱེད་རང་ཤིང་ནགས་གསེབ་ཏུ་འགྲོ་སྐབས་ག་རེ་བྱེད་དགོས་མིན་ལམ་སྟོན་དང། ད་དུང་གྱོན་གོས་ག་རེ་གྱོན་དགོས་ཀྱི་ཡོད་མེད། འགྲུལ་བཞུད་ལ་ཡོ་ཆས་ག་རེ་དགོས་མིན་སོགས་ལམ་སྟོན་འགྲེལ་བརྗོད་གནང་ཡོད་པ་རེད། ཤིང་ནགས་སའི་ས་ཆ་ཁུ་བྱུག་དེ་འདྲ་ལ་འགྲོ་སྐབས་ཁྱེད་རང་གི་ལག་ཐོགས་ཁ་པར་ལ་གླུས་བཀལ་ནས་བསྡད་རྒྱུ་མེད་པ་རེད། ཁྱེད་རང་གིས་ཁྱེད་རང་གི་ལག་ཐོགས་ཁ་པར་ལ་གླུས་བཀལ་ནས་བསྡད་རྒྱུ་མེད་པ་རེད། ཁོང་གིས་ཁྱེད་རང་ས་ཆ་ཁུ་བྱུག་དེ་འདྲ་ལ་འགྲོ་སྐབས། ཚང་རེར་ལག་ཐོགས་ཁ་པར་བརྡ་རྟགས་ལྷད་ཀྱི་མེད་པས། ཁྱེད་རང་གི་ལག་ཐོགས་ཁ་པར་གྱི་དྲ་ལམ་ཚེ་རིང་གསུངས་པ་དང་བཞི་པ། ལྔ་པ་རྒྱུན་གྱི་ཁ་པར་ཡིན་ཚེ་དེ་ལ་བློས་བཀལ་ནས་འགྲོ་རྒྱུ་མེད་སྐོར་བརྗོད་འདུག་གལ་སྲིད་ཁྱེད་རང་ས་ཆ་ཁུག་ཀྱོག་ཡིན་པའི་ཤིང་ནགས་ཁྲོད་དུ་གོམ་པ་བརྒྱབ་ནས་འགྲོ་རྒྱུ་ཡི་འཆར་གཞི་ཡོད་ཚེ་རྒྱལ་ཡོངས་སྤྱི་གླིང་ཁག་དང་ཉེན་རྟོག་ལས་ཁུངས་སོགས་ནས་ལམ་ཁྲིད་པར་རོགས་པ་བྱེད་མཁན་དེ་འདྲ་གླ་རྒྱུ་ཡོད་པ་རེད། སྐུ་ཞབས Andrew Govins ལགས་ཀྱིས་ཤིང་ནགས་ཁྲོད་དུ་གོམ་པ་བརྒྱབ་ནས་འགྲོ་སྐབས། འགྲོ་ལམ་བརླག་པ་སོགས་གནས་ཚུལ་གང་ཡང་རུང་བ་ལྷག་སྲིད་པས་གཅིག་པུ་རྩ་བ་ནས་འགྲོ་རྒྱུ་མེད་པར་ངེས་པར་དུ་མི་གཞན་རོགས་པ་ཞུ་དགོས་རྒྱུ་དེ་གལ་ཆེན་པོ་ཡིན་སྐོར་གསུངས་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།